བྱིན་རླབས་ལས་བྱིན་རླབས་ཐོབ་འདུས་པའི་ལྗོངས། ཁ་ཆེ་བ་ར། འདི་བཟོད་མེད་ཀྱི་ཨམ་ཚུགས་ཀྱིས། མོ་ད་ཆི་ཁ་ལུ་ཆ་རོ་ཁིག་ཏིག་པས། འདི་བཟོད་མེད་ཀྱི་ག་ཡི་ག་ཡི་ར། ཉིམ་ཆེ་ཉིམ་ཆི། ཡ་ཆི་ན་ལུ་ར་མ་བདེ་བ་ལུ། སྒོ་ཤེ་ཤེ་ཤེ་ར་ཇོ་འདི་སྨད། འདི་གི་ཐོག་ལས་ང་ཆེ་ཚུལ་གྱིས་མནའ་མ་སེམས་མེད་ཀྱི་ག་བལྟས་པས་རང་གི་ལམ་ཇོ་དང་ཁ་རླབས་དང། འདི་ལས་ང་ཆེ་གི་ཕ་ཇོ་དག་ལུ་ག་ཏེ་བེ་ལམ་ཇོ་དེ་ཇོ་གོ་ག། ཆུ་ལོག་དུ་འོམ་དག་ལུ་ག་ཏེ་བེ་ལབ་དེ་ཆུ་པ་ཀམ་དེ་ཆུ་ག་ཏེ་བེ་འགྲང་འདྲ་པ་དེ་ཇོ་ཡིན་ན་མ་ཇོ་ཡིན་ན་ཨ་ནི་ཀུ་ལེ་ང་ཆེ་གི་ཚ་གེ་ལོང་དེ་གི་བེ་ཆེ་ལུ་ང་ཆེ་གི་དག་བེ་བོ་ཨིན། ཉིན་གཅིག་དེ་སུ་མེ་ཨམ་དེ་ཨམ་ཆུ་དེ་གི་ན་མ་སེ་མེ་གི་ཆ་རོ་ཁིག་དེ་གི་བེ་མུ་གི་གྲུ་བ་ལེ་ཅ་མི་དེ་གི་ཉི་མ་ཉི་མ་སེ་བ་མི་ནུ་ཆུ་རུ་སེ་བ་མི་ནུ་མུ་གི་དེ་སུ་མེ་གོ་ཤེ་ཡི་ཤེ་ར་དེ་བེ་དེ་བེ་ཨིན། འདི། སྒོ་བཤད་དུས་འདེབས་མ་མེད། འདི་ག་དོ་རུ་ར་མུ་གི། གདོང་ཁལ་མ་སྣ་མ་བསམ་མེད་གི། ཀ་ཧབ་ཀ་ཧབ་པའི། འདི་བཟོ་མེད་གི། མ་ཁུ་འདི་ཚུ་ཨུ། དེ་རུ་ར། འདི་ལྕམ་ཆི་མེད་མེད། མི་ཏོག་ཁུ་གི། འདི་ཁ་ལུ་ཡུལ་མི་གི། རིམ་གུ་ར། དོ་རུ་ར། སྣ་གཏང་ཐ་ཆི་ཨུ་ཤིམ་དང་ལུ་མུ་གི་ཇོ་ཨི་མེད།

བདག། ཁྱེད་ཤེས་ཀྱི་ལས་རིམ་སེམས་འཚུབ་སེ་ཞུ་ནི་ཨི། ནམ་ཅི་ཚེ་ཁྱེད་ཀྱི་སེམས། མནའ་མ་སེམས་མེད་ཀྱི་བྱིན་རླབས་མི་དཔེ་ཀྱི་ལུག་རྒྱུག་གི་སྒོ་ལས་པའི་ཨི། ད་རེབ་ཆོས་རིག་གི་ལས་རིམ་འདི་ན་ལུག་ཁ་ཆེ་བ་ར་ང་ཁྱེད་ཚོའི་ལུག་མནའ་མ་སེམས་མེད་ཀྱི་བྱིན་རླབས་སྤོམ་ཀེན་ཆོས་ཀྱི་ང་ཁྱེད་ག་ར་ལུག་མནའ་དེ་པའི་ཡུལ། དེའི་བེའུ་ད་ཏིན་འདུག་གི་བས། གཉན་བསད་མི་གི་བྱམས་དང་སྤུན་སིམ་དུ་ཚུལ། ད་རེས་ཆུ་རུ་གི་ལས་རིམ་གི་ནང་ན་ལས་ར་ང་བྱེད་གི། ཆེ་ག་ར་ལུ་སེམས་ལས་གཞོམ་བྱེད་པའི་མནོ་བསམ་ན་མ་བསམ་མེད་གི་ལས་གཞོམ་བྱེད་པའི་བཏང་དེ་གི་བའི་ཁྱོད་ཆོས་གི་བཀའ་ཉན་ནི་གི་བསྟན་ལུ་ཆེ་ག་ར་གྲ་འདི་བའི་ཞུགས་དེ་བའི་ངོ། ད་རེས་ཆེ་ཕམ་སྤུན་ཆ་དུ་ཚུལ་གི་ཆེ་ར་གི་ལ་བ་ཡུལ་མི་གི་གསུང་རབ་གི་ནང་ན་ལས་ར་བྱེད་གི་ལྷུག་དེ་བཏགས་དེ་ཧོམ་རུ་བྱེད་པའི་བྱིན་ལུ་ཁ་གི

ད་ཉིན་གཅིག་གི་ཚེ་ཁྱེད་ཕམ་པིན་བྱ་དུས་ཚུ་ཡང་ཅི་བ་ནི་ཁྱེད་ར་གི་ཨམ་ཚུ་ར་ཕོ་ཆ་ར་ན་མ་སེ་མེ་གི་ལ་ཚུལ་དུ་འཇོག་ད་ལུ་ལ་དེ་ཚུ་བྱང་དུ་ཡོམ་ད་ལུ་ཁྱེད་གི་སེམས་གི་ན་ན་ལེ་ར་ན་མ་སེ་མེ་གི་སྡུག་བསྔལ་ད་དཀའ་བསྔལ་གི་ཆུ་མི་གོ་ལེ་བས་ཁྱེད་གི་ན་ན་ལེ་ར་ནོ་ས་མ་འགྲོ་གི་ཅི་བས་ཏང་དེ་གི་གོ་ལེ་བས་ཉིན་གཅིག་གི་ཚེ་ན་མ་སེ་མེ་གི

ཉིན་གཅིག་གི་ཚེ། དེ་ཕམ་སྤུན་ཆ་དུས་ཚོད་ཀྱི་ནང་ན་ལེ་ར་རྣོ་སམ་ལེ་ཤོམ་ཅི་བས་བཏང་གོ། དེ་བཏང་དེ་འོམ་དང་ལུ། དེ་ཨམ་ཚུ་དེ་གི་ན་མ་སེ་མེ་གི་ལ་དེ་ལེ་ཤོམ་ཅི་བས་བོ་ཨི་མེ། ད་ག་གཅིག་གི་གོ་ལེ་བས་དེ་ཨམ་ཚུ་དེ་ཚུ་གི་དེ་ཚུ་མེ་གི་ལུ་ཇུ་དེ་ཚུ་ཀུ་དེ་ཞབས་ཨི་མོ། ཉིན་གཅིག་ཚེ། དེ་ན་མ་སེ་མེ་གི་ཀ་ངལ་དང་བར་ཆེན་དེ་ཚུ་ཅུ་ནི་མེ་རྣོ་སམ་བཏང་དེ་བས་དེ་ཨམ་ཚུ་དེ་ཚུ་ཀུ་ཤ་ཤ་ཞབས་ཨི།

ཚེ་བརྩི་བའི་སྒོ་ལས་བའི་ཁོང་བདེ་གི་ཚུལ་གྱིས་གདོང་ཁ་ལས་ར་སྣ་མ་ས་མེད་ཀྱི་ག་ཅི་དམའ་ས་ཀ་ལུ་བེའུ་ཨིན་མོ། འདི་ཚོ་མི་གཡུལ་ན་འདི་ཚོ་བེའུ་ཨིན་འདི་ཚོ་ཧོ་ར་ཅི་པེ་ར་བམ་པིན་ཆ་བྱ་རོ་ཏོ་ཚ་འདི་ཚོ་ལུ་བྱེད་ག་ར་ལུ་ང་གི་ད་རེ་ག་ཅི་སུ་མེད་ཀྱི་ལུ་ཇོ་འདི་ང་གི་ཆེ་ལུ་བེའུ་ཨིན་མོ་སི་ལབ་རུ་ཅི་བས་ཅིན་ཀེན་ཆོ་ཀ་གི་ན་ན་ལེ་ར་སེམས་འདི་གི་ན་ན་ལེ་ར་བྱེད་བམ་པིན་ཆ་འདི་ཚོ་གི་ལུ་ཇོ་འདི་ཚོ་མ་འགྲོ་མ་འདྲ་བོ་བྱུང་འདི་ཡོད་བདག་ལུ་སེམས་དགའ་ཚོགས་ཀྱི་སྒོ་ལས་བའི།